ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱེད་ཡག་གི་བར་བརྒྱད་དཔྱད་ཞིབ་ཟེར་བའི་ལས་རིམ་དེ་རེད། ང་ཚེ་བརྟན་དབང་ཕྱུག་ཡིན། དེང་སྐབས་རྒྱ་ནག་ནང་འབྱུང་བཞིན་པའི་ངོ་རྒོལ་གྱི་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་དེ་ཚོའི་ནང་སྣེ་ཁྲིད་བྱེད་མཁན་མང་པོ་ཞིག་ནི་རྒྱ་ནག་གི་མི་རབས་གསར་པའི་གཞོན་སྐྱེས་ཚོ་ཡིན་པ་དང། དེའི་སྔོན་ལ་རྒྱ་ནག་གི་མི་ཐོག་གསར་པའི་གཞོན་སྐྱེས་དེ་ཚོ་མང་ཆེ་བ་ཞིག་ནི་རྒྱ་ནག་མི་རིགས་རིང་ལུགས་ཀྱི་ངར་རྒྱལ་ཅན་དང་ཡང་ན་རང་གི་ཁེ་ཕན་གཅིག་པོ་སྒྲུབ་མཁན་གྱི་མི་ཐོག་གསར་པ་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་ན་ཡང་ད་རིང་གི་རྔམ་སྟོན་ཁྲོམ་སྐོར་དེ་ཚོའི་ནང་གཞོན་སྐྱེས་ཚོའི་ལས་འགུལ་ནས་མི་རྣམས་ཀྱིས་ཁོ་ཚོར་གདེང་འཇོག་གསར་པ་ཞིག་བྱེད་དགོས་པའི་འབོད་སྐུལ་བྱེད་མཁན་མང་དུ་འགྲོ་གི་འདུག་བྱས་ཙང་ད་རིང་ང་ཚོའི། བར་བརྒྱད་དཔྱད་ཞིབ་ལས་རིམ་འདིའི་ནང་ལ་གནད་དོན་དེ་ཚོའི་སྐོར་ལ་གླེང་སློང་ཁ་ཤས་ཞུ་གི་ཡིན། ད་རེས་ཉེ་དུས་རྒྱ་ནག་ནང་བྱུང་བ་ཡིན་ནའི་རེད་རྒྱ་ནག་ཕྱིར་བྱུང་བ་ཡིན་ནའི་རེད་ད་རྒྱ་ནག་གཞུང་གི་ངོ་རྒོལ་གྱི་རྔམ་སྟོན་ཁྲོམ་སྐོར་རིམ་པ་ཞིག་བྱུང་བའི་རྗེས་མི་མང་པོ་གཅིག་གིས་རྒྱ་ནག་གི་ད་ལྟའི་ཆབ་སྲིད་གནས་སྟངས་དང་མི་མང་གི་བསམ་ཚུལ་དང་གཞུང་གི་བྱེད་སྟངས་དང་གཞུང་གི་ནུས་པ་དང་དེ་ཚོ་ཚང་མ་ལོགས་ལ་ཡ། བདུན་ཕྲག་གཅིག་གོང་དང་མ་འདྲ་གི་གང་ལྟར་ཚོད་དཔག་བྱེད་ཡག་དེ་ལ་ཡ་འགྱུར་ལྡོག་ཞེ་པོ་ཅིག་ཕྱིན་བཞག། འདིའི་ནང་ནས་འགྱུར་ལྡོག་གཅིག་ག་རེ་འདུག་ཟེར་ན། རྒྱ་ནག་གི་གཞོན་སྐྱེས་ཚོ་ལ་ཡང་མི་ཚོས་མཐོང་ཚུལ་དེ་ལ་ཡང་ད་དར་གས་འགྱུར་ལྡོག་ཆེན་པོ་ཞིག་འགྲོ་བཞིན་པའི་སྒང་རེད་ཤག་བྱས་ཙང་ད་རིང་ང་ཚོས་ལས་རིམ་འདིའི་ནང་ལ་ཡང་འདིའི་སྐོར་ལ་ཡང་འདི་ཞིག་ངོ་སྤྲོད་ཞུས་ན་བསམ་ཚར་རེ་བྱུང། ད་ཡིན་ན་འདི་ངོ་སྤྲོད་མ་ཞུས་གོང་ལ་ཨ་རིག་ངའི་སྔན་ལ་ཡང་དེ New York Times ནང་ལ་ད་རིང་རྒྱ་མིའི་མཁས་དབང་དེ་ག་བྲིས་པའི་དཔྱད་བརྗོད་ཀྱི་རྩོམ་གཉིས་བཀོད་བཞག་བྱས་ཙང་འདི་གཉིས་ངས་རོབ་ཙམ་ཞིག་ངོ་སྤྲོད་ཞུས་ན་བསམ་ཚར་བྱུང། རྩོམ་དང་པོ་དེ་ཡིན་ན་ཕ་གི Boston ནང་ཡོད་པའི MIT ཟེར་མཁན་དེ་ཨ་མི་རི་ཀའི་ནང་སློབ་གྲྭ་ཆེན་པོ་སྐད་གྲགས་ཆེན་པོ་ཅིག་ཡོག་རེད་པ་དེའི་ནང་གི་དགེ་རྒན་ཆེན་མོ Huang Yasheng སྙེ་མཆོག་རེད་ཁོ་རང་ཡིན་ན་ཕ་གིའི་ནང་ལོགས་ལ་ཡང་དཔལ་འབྱོར་རིག་པའི་སྐོར་ལ་ཡང་སློབ་ཁྲིད་གནང་མཁན་ཅིག་རེད་དེའི་སྔན་ནས་དེབ་མང་པོ་བྲིས་ཡོག་རེད་འདོད་པ་ལ་དེ་སྐད་གྲགས་ཞེ་དྲག་ཆེན་པོ་ཡོག་རེད་ངས་ཁོ་རང་གིས་བྲིས་པའི་རྩོམ་དང་དེ་རྒྱུན་དུ་ནས་ལྟ་མཁན་ཅིག་ཡིན་ཁོང་གི་རྩོམ་འདི་ད་ངོ་སྤྲོད་བྱེད་རིན་རེ་ཞིག་འདུག་བསམ་སང་ཅིག་བྱུང། འདིའི་ནང་ལོགས་རྩོམ་འདིའི་ནང་ལོགས་གཙོ་བོར་དེ་ཁོ་རང་ག་རེ་བྲིས་འདུག་ཟེར་ན་ད་རིང་རྔམ་སྟོན་ཁྲོམ་སྐོར་ད་ག་ཆེན་པོ་ཡོང་ཡག་གི་རྒྱུ་མཚན་ཅིག་ཡོག་རེད་པ། རྒྱུ་མཚན་དེ་ཡིན་ན་ད་ཞི་ཅིན་ཕིན་གྱི་སྲིད་ཇུས་འདི། འདིའི་སྔན་ལ་ཡང་ད་ཏེང་ཞའོ་ཕིང་ནས་འགོ་བཙུགས་བྱས་ཡིན་ཀྲའོ་ཙེ་དབྱང་དང་ཅང་ཙེ་མིན་དང་ཧུའུ་ཅིང་ཏའོ་སྐབས་དང་མ་འདྲ་གི་ཁོས་རྒྱ་ནག་གཞུང་གིས་རྒྱ་ནག་ལ་འཛིན་སྐྱོང་བྱེད་ཡག་ལ་ཡང་རྩ་བའི་ཐོག་ནས་ཁོས་འགྱུར་ལྡོག་ཆེན་པོ་ཞེ་པོ་ཅིག་བཏང་བ་རེད། འགྱུར་ལྡོག་དེ་ག་རེ་རེད་ཟེར་ན་འདིའི་སྔན་ལ་ཡང། རྒྱ་ནག་གཞུང་གི་བྱེད་སྟངས་དེ་ཡིན་ན། རྒྱ་ནག་གི་མི་འབོར་ནང་ལོགས་ལ་ཡང་ཁག་ཅིག་ལ་སྡུག་པོ་དེ་བཤུ་གཞོག་བཏང་ཨོ་ཡོན་བཤད་དུས་ཁག་གཞན་པ་ཅིག་ལ་ཡང་གང་ལྟར་ག་དུས་ཡིན་ནའི་ཁོས་ཁེ་ཕན་དང་དེ་མང་པོ་ཞིག་སྤྲོད་ཀྱི་རེད་དཔེར་ན་ཆ་བཞག་ན་གྲོང་གསེས་ཞིང་པ་ཚོ་ལ་ཡང་སྡུག་པོ་ཞེ་པོ་ཅིག་འདི་བྱས་པའི་སྐབས་དེ་གྲོང་ཁྱེར་ནང་ལོགས་ཀྱི་ཡང་མི་མང་དེ་ཚོ་ལ་ཡང་ཁེ་ཕན་ཞེ་པོ་ཅིག་སྤྲད་ཨ་ནི་ཡང་གཞུང་གཉེར་གྱི་བཟོ་ཚོང་ལས་ཁང་གི་ལས་མི་མང་པོ་ཅིག་ལས་ཀ་ཤོར་དཀའ་ངལ་འཕྲད་པའི་སྐབས་དེ་ཡང་སྒེར་གྱི་བཟོ་ཚོང་ལས་ཁང་དེ་ཚོ་ལ་ཡང་ཁོ་ཚོ་ཚོང་རྒྱག་ཡག་གི་གུ་ཤངས་ཀྱི་སྲིད་ཇུས་མང་པོ་ཞིག་ལག་བསྟར་བྱས་བྱས་ད་གང་ལྟར་ག་དུས་ཡིན་ན་ལས་མི་ཁག་ཅིག་ལ་དཀའ་ངལ་དང་སྡུག་པོ་ཡོད་པ་ཡིན་ན་ལས་མི་གཞན་པ་མང་པོ་ཞེ་པོ་ཅིག་ལ་ཡང་ཡིན་ན་ཁོ་ཚོ་ཁེ་ཕན་དང་གང་ལྟར་བློ་ཁ་ཚིམ་པ་བཟོས་བྱས་འདི་འདྲས་བཟོ་དུས་སྤྱིར་བཏང་བྱས་ན་སྤྱི་ཚོགས་འདི་བརྟན་ལྷིང་རེ་ཆེ། གནས་ཐུབ་ཡ་ཡོང་གི་ཡོད་རེད། ད་ཡིན་ན་ལས་ཞི་ཅིན་ཕིན་གྱི་སྲིད་ཇུས་འགོ་བཙུགས་པ་ནས་བྱས་ད་དེ་ཚོ་ཚང་མ་ལོ་ག་ལེ་ག་ལེ་མེད་པ་བཟོས་བྱས་ལྷག་པར་དུ་ད་འདས་པའི་ལོ་གསུམ་ནང་ལོག་ལ་ཡ་ཏོག་དབྱིབས་གཙང་སེལ་སྲིད་ཇུས་འདི་ད་དམིགས་བསལ་གྱི་ཞི་ཅིན་ཕིན་གྱི་བྱེད་སྟངས་ཀྱི་ཁོའི་དཔེ་མཚོན་བཟོས་བྱས་ལྟེ་གནས་ཡིན་ན་ད་འདི་ཞིག་ཆགས་བསྡད་ཡོད་རེད། འདི་ག་རེད་ཟེར་ན། ད་ད་རིང་གི་སྲིད་ཇུས་འདིའི་ནང་ལོག་ལ་ཡ་ད་རྒྱ་ནག་གི་གྲོང་གསེབ་ཡིན་ནའི་རེད་གྲོང་ཁྱེར་ཡིན་ནའི་རེད་མཚོ་ཁའི་རྒྱུད་ཀྱི་ས་ཁུལ་དེ་ཚོ་ཡིན་ནའི་རེད་ཡང་ད་བོད་དང་ཤིང་ཅང་ལྟ་བུའི་ད་དཔེར་ས་ཆ་ཁུག་ཁུག་དེ་ཚོ་ཡིན་ནའི་རེད་ཚང་མ་ལོག་ལ་ཡག་ད་དོ་ཕོག་ཞེ་པོ་བཟོས་བྱས་ཨ་མི་ནང་ལ་བཅུག་ཡག་ད་དེ་ཚོ་བྱེད་དུས་ཙམ་པ་མི་ཚང་མའི་འཚོ་བ་ལ་ཡག་དཀའ་ངལ་སྤྲད་དུས་ཙམ་པ་དེ་སྔོན་གྱི་ད་རྒྱ་ནག་དམར་ཤོག་གིས་རྒྱ་ནག་འཛིན་སྐྱོང་བྱེད་ཡག་ཐབས་ཤེས་ཅིག་ཡོད་རེད་པ་འདི་ནས་དཔེ་ཁོ་རྒྱབ་འགལ་ལ་ཕྱིན་བྱས་ད་རྒྱ་ནག་ནང་ལོག་གནས་སྟངས་འདི་ཆགས་བསྡད་ཡོད་རེད་ཟེར་བྱས་ཁོ་རང་གི་རྒྱུ་མཚན་གཅིག་དེ་དྲངས་བཞག་རྒྱུ་མཚན་གཞན་པ་དེ་ཁོ་རང་འདི་ག་རེ་གསུངས་འདུག་ཟེར་ན་ད་ད་རིང་གི་རྔམ་སྟོན་ཁྲོམ་སྐོར་ཅིག་ཡོད་རེད་པ། དེ་རྔམ་སྟོན་ཁྲོམ་སྐོར་དེ་མི་མང་པོ་གཅིག་གིས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་པེ་ཅིན་དམངས་གཙོའི་ལས་འགུལ་དང་བསྡུར་བྱས་བཤད་ཀྱི་འདུག་ག་ག་དུས་ཡིན་ནའི་ཁོ་རང་ཟེར་ན་འདི་ཡིན་ན་དཔེ་མཚོན་དེ་ལེན་པ་མ་རེད། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་པེ་ཅིན་དམངས་གཙོའི་ལས་འགུལ་བྱུང་པའི་སྐབས་དེ་ཡིན་ན་རྒྱ་ནག་དམར་ཤོག་བྱུང་པའི་རྗེས་ཀྱི་རྒྱ་ནག་ནང་ལོག་གི་ཆབ་སྲིད་གནས་སྟངས་ཡིན་ན་གུ་ཡངས་ཤོས་དང་འགྱུར་ལྡོག་ཆེ་ཤོས་དང་དེ་འདྲས་ཀྱི་དུས་ཚོད་ཅིག་ལ་ཡ་བྱུང་བ་རེད། དེའི་སྐབས་དེ་རྔམ་སྟོན་ཁྲོམ་སྐོར་ལས་འགུལ་ནང་ཞུགས་མཁན་གྱི་སློབ་ཕྲུག་གཙོ་བོ་བྱས་པའི་ཡུལ་མི་གཞན་པ་དེ་ཚོས་ཁོ་ཚོ་ལ་རང་དབང་དེ་ལས་ཆེ་ཙམ་ཞིག་དགོས་ཡོད། རྒྱ་ནག་ལ་ཡ་བསྒྱུར་བཅོས་བཏང་ཡས་དེ་མགྱོགས་ཙམ་བཏང་དགོས་ཟེར་ཅིག་སྤྱིར་བཏང་བྱས་ན་ཕུགས་བསམ་དང་རེ་བ་དང་དེ་འདྲས་ཅིག་གི་གཙོ་བོ་རྨང་གཞི་བྱས་འགྱོ་ཅི་རེད། དེ་ལས་དྲག་ཅིག་ག་རེ་བྱུང་ཡོད་རེད་ཟེར་ན་ལོ་རྒྱུས་ཐོག་ལ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ལོའི་ཟླ་བ་བཞི་བའི་ནང་ལོགས་ལ་ཡ་པེ་ཅིང་ལ་ཡ་དམངས་གཙོ་ལས་འགུལ་བྱུང་བ་རེད་ད་ངས་དེའི་གསལ་པོ་ཞེ་དྲག་དྲན་གི་འདུག་དེ་དང་འདྲ་པོ་བཞག་ཡོད་རེད། དེ་ཡིན་ན་ག་རེད་ཟེར་ན། ད་རྒྱ་ནག་ནང་ལོགས་ལ་ཡ་མའོ་ཙེ་ཏུང་རྗེས་ལ་ཡ་མདུན་མཆོང་ཆེན་མོ་ནས་རིག་གནས་གསར་བརྗེ་དང་དེ་ཚོ་བྱས་བྱས་ད་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ལ་སླེབས་དུས་དངོས་གནས་དཔལ་འབྱོར་འཚོ་བ་དང་དེ་ཚོ་ཞེ་པོ་ཅིག་ཁག་པོ་ཆགས་བྱས་བསྡད་ཡོད་རེད་ཨ་ནི་མི་ལ་ཡག་ཅིག་རང་དབང་དང་འདི་ངན་ཅི་ཡོད་མ་རེད་ད་དཔེར་རྒྱ་ནག་ཕྱི་དང་འབྲེལ་བ་ཁོར་མེད་བཟོས་བྱས་རྗེས་ད་གང་ལྟར་རྒྱ་ནག་དེ་ཚོ་དཔེར་འུ་ཐུག་ཐབས་ཟད་ཀྱི་ད་དཀའ་ངལ་ཞེ་པོ་ཅིག་འཕྲད་བྱས་ད་འུ་ཐུག་བྱས་ངོ་རྒོལ་བྱས་པ་རེད་བྱས་ཙང་ད་རིང་འདི་འདི་དང་འདྲ་པོ་བཞག་ཡོད་རེད་ད་མ་རྩ་ད་ལྟའི་རྒྱ་ནག་ནང་ལོག་གི་དཔལ་འབྱོར་གནས་སྟངས་དང་བདུན་ཅུ་དོན་དྲུག་དང་བྱས་ན་ད་དཔེ་ད་འགྱུར་ལྡོག་ཆེན་པོ་ཞིག་བྱུང་རེད་ཡིན་ནའི་མིའི་བསམ་བློའི་ནང་ལོག་ལ་ཡ་སྤྱིར་བཏང་ཡིན་ན་མི་འུ་ཐུག་ཅིག་བྱས་མགྱོགས་ཅིག་རེད་ཟེར་བྱས་ཁོ་རང་གིས་དེ་བཤད་བཞག། དེ་ནས་ཁོང་དེའི་ནང་ལོག་ལ་ཡ་གནས་ཚུལ་གཞན་པ་ཅིག་ངས་ད་ཞུས་ན་བསམ་བསམ་ག་རེ་འདུག་ཟེར་ན། ད་བྱས་ན་དམངས་གཙོ་དང་སྲིད་དབང་སྒེར་གཅོད་ཅན་འཐབ་རྩོད་ཅིག་ཡོད་རེད་པ་འཐབ་རྩོད་དེ་ག་བ་རྩོད་དགོས་རེད་ཟེར་ན་མི་ལ་ཡ་གཏམ་བརྗོད་ཀྱི་རང་དབང་ཡོད་མེད་གསར་འགོད་ཀྱི་རང་དབང་ཡོད་མེད་འོས་ཤོག་འཕང་ཡག་ཡོད་མེད་དང་དེ་འདྲ་བཤད་བསྡད་ཀྱི་རེད་པ། ད་ཡིན་ན་ལས་ཞི་ཅིན་ཕིང་གིས་ག་རེ་བཟོས་པ་རེད་ཟེར་ན།

སྲིད་དབང་སྒེར་གཅོད་ཅན་གྱི་འཐབ་རྩོད་འདི། དེ་མིའི་རྨང་གཞི་ད་ག་འདྲ་འཚོ་གནས་ཐུབ་ཙམ་གྱི་རེ་བ་དང་སྤྱོད་ཡག་གི་འཐབ་རྩོད་འདི་འདྲ་ཅིག་ལ་ཡ་ཐུག་བསྡད་ཡོད་པ་ཡིན་ན། ག་དུས་ཡིན་ན་ལས་ད་ག་འདྲ་དམངས་གཙོ་རྒྱལ་ཁ་ཐོབ་རྒྱུ་ཡིན་པ་གཏན་འཁེལ་བ་རེད་ག་རེ་ཟེར་ན་མི་དམངས་ད་ཚང་མ་ལོ་ད་འུ་ཐུག་བྱས་འདིར་ད་འཐབ་རྩོད་མ་བྱེད་རང་བྱེད་བྱས་བསྡད་ཡོད་རེད་དེ་སྔ་ཡིན་ན་གཏམ་བརྗོད་རང་དབང་ཡོད་མེད་དང་གསར་འགོད་རང་དབང་ཡོད་མེད་དང་འོས་ཤོག་འཕང་ཡག་ཡོད་མེད་ཟེར་མཁན་དེ་ཚོ་ཡོད་ན་འདི་ཡག་ཤོས་རེད་འདི་ལས་ཡིན་ནའི་མེད་ནའི་མི་ཚེ་བསྐྱལ་བྱས་བསྡད་ཐུབ་རེད་པ་ད་ཡིན་ནའི་ད་ལྟའི་རྒྱ་ནག་གཞུང་གིས་ད་མེད་པར་བཟོ་ཡག་ཅིག་ཡོད་རེད་པ་འདི་ཡིན་ན་མི་ཚོ་ཧ་ལམ་འཚོ་སྐྱེལ་ཐུབ་ཐབས་མེད་པ་ཞིག་ཆགས་བསྡད་པ་རེད། འདི་འདི་ཚོ་པ་ཡིན་གཅིག་མིན་གཅིག་འཐབ་རྩོད་མ་བྱས་ན་ཐབས་ཤེས་མེད་པ་ཞིག་ཆགས་བསྡད་པ་རེད་འདི་སོང་ཙང་གལ་སྲིད་འདི་འདྲས་གཅིག་གི་དམག་སའི་སྒང་ལ་ཡང་འཐབ་རྩོད་བྱེད་ཀྱི་ཡོད་ན་ག་དུས་ཡིན་ནའི་དམངས་གཙོ་ལ་ཡང་འཐབ་ཀྱི་རེད་ཟེར་བྱས་ཁོ་རང་གིས་འདི་འདྲས་རྩོམ་འདི་འདྲས་བྲིས་ཤག། ངས་ངོ་སྤྲོད་བྱེད་དགོས་བསམ་པའི་རྩོམ་གཞན་པ་དེ་ཡང་ད་ཝུ་ཆང་གི་དྲན་རྒྱུར་ཆགས་ཝུ་ཆང་ཟེར་མཁན་ཁོ་རང་དེ་རིང་གི་རྒྱ་ནག་ནང་ལོགས་ནས་ད་དུང་མངོན་གསལ་དོད་པོའི་ངང་ནས་རྒྱ་ནག་གཞུང་ལ་སྐྱོན་བརྗོད་ཀྱི་སྐད་ཆ་བཤད་ནུས་མཁན་གྱི་མི་ཉུང་ཉུང་ཅིག་ལས་ལྷག་ཡོད་མ་རེད་འདིའི་ནང་ནས་གཅིག་རེད་བྱས་ཙང་ཁོ་རང་གིས་དེ་རིང་འདི་ཉིའུ་ཡོག་ཊའེམ་སི་ནང་ལོགས་ལ་ཡང། རྩོམ་ཡིག་བྲིས་ཤག། ཁོང་གིས་དེ་རིང་གི་རྔམ་སྟོན་ཁྲོམ་སྐོར་གྱི་ད་དོན་སྙིང་ཆེ་ཤོས་དེ་ག་རེ་ཟེར་ན། འདི་ནས་ཡར་རྒྱ་ནག་དམར་ཤོག་ལ་ཡང་རྒྱ་ནག་ནང་ལོགས་ཀྱི་མི་མང་གི་ད་ཚང་མ་ད་མེད་པ་ཡིན་ནའི་མི་མང་མང་པོ་ཞོལ་གཅིག་གི། ལྷག་པར་དུ་གཞོན་སྐྱེས་དང་དེ་ཚོ་མང་པོ་ཞེ་པོ་ཅིག་གིས་གཞུང་ཡང་ཡིད་ཆེས་དང་གཞུང་གི་དབང་བསྒྱུར་འདིའི་འོག་ལ་ཡང་ཁོང་ཚོའི་འཚོ་བ་ཡར་ལ་ཡར་འགྲོ་གི་འདུག་ཁོང་ཚོ་རྒྱལ་ཁབ་འདི་ནང་བསྡད་ན་ཡག་པོ་ཡོད་བསམ་བསམ་བསམ་བློ་ཅིག་ཡོད་རེད་པ་དེ་ཡིན་ན་ད་ཕལ་ཆེར་ག་ལེ་ག་ལེ་བརླག་ཕྱིན་བྱས་ཡིན་ན་ད་རྡོག་རྡོག་བཤད་པ་ཡིན་ན། རྒྱ་ནག་དམར་ཤོག་ལ་ཡང་རྒྱ་ནག་མི་མང་གི་ཡིད་ཆེས་དེ་ག་ཚང་མ་ད་རྦད་དེ་བརླག་འགྲོ་གི་རེད་ཟེར་ཅིག་ཁོ་རང་གི་རྩོམ་གཙོ་བོ་དེ་གང་ལྟར་ད་ནང་དོན་གཙོ་བོར་བྱས་དེ་འདི་རེད་ཤག། དེ་རིང་ང་ཚོ་གཞོན་སྐྱེས་སྐོར་ལ་ཡར་ཞུ་ཡག་དེ་འདི་ཡིན། འདས་པའི་ལོ་ཉི་ཤུ་ཅིག་ནང་ལོགས་ལ་ཡར་ད་འགྱུར་ལྡོག་མང་པོ་ཞེ་པོ་ཕྱིན་པ་རེད་འགྱུར་ལྡོག་དེ་ཚོ་བལྟས་པའི་སྐབས་ལ་ཡང་ང་རང་སྒེར་ལ་ཆ་བཞག་པ་ཡིན་ནའི། དངོས་གནས་བློ་ཕམ་ཤོས་ཅིག་དང་ཡིད་མ་ཆེས་ཚ་ཤོས་དེ་ག་རེ་འདུག་ཟེར་ན། རྒྱ་ནག་གི་གཞོན་སྐྱེས་འདི་ག་དེ་གའི་སློབ་གྲྭ་ཆེན་མོ་འགྲོ་མཁན་ནི་མི་ནི་མང་མང་འགྲོ་གི་རེད་སློབ་སྦྱོང་ཆུ་ཚད་དེ་ཚོ་དངོས་གནས་དེང་གི་ཡར་ཞེ་དྲག་འགྲོ་གི་འདུག་ཨ་ནི་ཨིན་ཇི་ཤེས་མཁན་དང་དེ་ཚོ་ད་དེང་སང་རྒྱ་ནག་ནས་ཡོང་པའི་དེ་ཚོ་ཧོབ་ཏེ་ཁ་སྐད་ཆ་འདི་བཤད་བྱེད་དུས་ཨིན་ཇི་རྒྱག་བྱེད་དུས་ཧ་ལམ་ད་ཆ་ཀ་ལི་ཧྥོར་ནི་ཡ་འདྲ་ནས་འཚར་ལོངས་བྱུང་པའི་སྤུ་གུ་བཟོ་འདྲ་འདུག་སྟངས་དུག་ལོག་གོན་སྟངས་དང་དེ་ཚོ་ད་ཡིན་ནའི་ལས་ཁོ་ཚོའི་བསམ་བློའི་འདུ་ཤེས་དེ་ག་འདྲ་བྱེད་བྱས་ཡིན་ན། རྒྱ་ནག་དམར་པོའི་གཞུང་དང་དེ་གར་ཐག་ཉེ་པོ་ཆགས་བསྡད་པ་རེད། ཁོ་ཚོ་མང་ཆེ་ཅིག་ནི་ཡང་ན་རྒྱ་ནག་གི་མི་རིགས་རིང་ལུགས་ཀྱི་བསམ་བློ་དེ། གཞུང་གི་རླབས་ཤངས་ཀྱོག་མི་རིགས་རིང་ལུགས་དེ་དག་འདིའི་བསམ་བློ་དེ་རྦད་དེ་ཞེ་པོ་ཤུགས་ཆེན་པོ་ཡོད་མཁན་དང་དེ་མིན་པ་ཡིན་ན་ཡང་ཁག་ཅིག་རྦད་དེ་སོ་སོའི་སྒེར་གྱི་ཁེ་ཕན་གཅིག་པོ་སྟེང་དེ་བསམ་སྟངས་དེ་ཉན་དེ་སོ་སོ་མི་ཞིག་བསམ་ཐག་མ་ནོན་དང་ག་འདྲས་བྱེད་བྱེད་དངུལ་བཟོ་གི་འདུག་ག་འདྲས་བྱེད་བྱེད་ཡིན་ན་ང་ཡར་ཅིག་རྐྱེན་རྩེ་མ་ཟུག་ན་ཡར་འཛེག་གི་འདུག་དེ་མིན་ཞིག་བསམ་སྟངས་ཡང་མེད་མཁན་འདི་བཟོ་འདྲ་ཅིག་དང་མི་ཚང་མ་ད་མ་རེད་དེ་ལས་ད་མང་ཆེ་ཅིག་འདི་བཟོ་འདྲ་ཅིག་དང་དེ་ཚོ་མཐོང་དུས་ཙམ་པ་དངོས་གནས་འདས་པའི་ལོ་ཉི་ཤུ་སུམ་ཅུ་ཞིག་ནང་ལོགས་ལ་ཡང་རྒྱ་ནག་གི་སྤུ་གུ་དེ་ཚོས་སློབ་གྲྭ་ནང་ལོགས་ལ་ཡང་ད་ཀླད་པ་དེ་བཀྲུས་བྱས་ཁོ་ཚོ་ལ་ཡང་དུག་རྒྱུན་བཏང་ཡག་གི་ནུས་པ་ཅིག་ཡོད་རེད་པ་ད་དེ་དེ་ཞེ་པོ་ཧང་སང་ཡག་ཅིག་དངོས་གནས་ང་ཚོ་རིག་གནས་གསར་བརྗེ་ནང་ལོངས་པའི་མི་རེད་རིག་གནས་གསར་བརྗེ་ནང་ད་ག་ཚོད་ཅིག་གི་སློབ་གསོ་སྐྱོ་པོ་གོ་གོ་བཏང་ཡོད་ད་ལས་གང་ད་དུས་ཚོད་གཅིག་སླེབས་དུས་ག་ལེ་ག་ལེ་གཉིད་སད་བྱས་ཡིན་ན་དེ་འདྲ་རེད་མི་འདུག་ཨང་ད་དེ་འདྲ་ག་འདྲས་སེ་བྱུང་མིན་བསམ་སར་བྱས་དངོས་གནས་བྱས་ན་ཨང་ད་མི་འདུག་དེ་ཚོ་ཡིན་ན་སྔོན་མ་ང་ཚོ་སློབ་གྲྭ་ནང་ཕྱིན་པ་དང་མ་འདྲ་ཁོ་ཚོ་བས་ཕྱིའི་གནས་སྟངས་དེ་ཚོ་ཡིན་ན་མིག་མཐོང་ཡག་དང་དྲ་ལམ་སྒང་ལ་མཐོང་ཡག་ཡོད་པ་མ་ཟད་ཡིན་ན་མང་པོ་ཅིག་གིས་ནི་ཕྱི་རྒྱལ་དུ་བ་ཨ་མི་རི་ཀའི་ནང་དུ་སླེབས་ནས་གཏན་འཇགས་ཀྱི་སློབ་གྲྭ་རུ་འཛུལ་བའི་མང་པོ་ཅིག་གིས་ནི་བསམ་ཚུལ་འདི་འདྲ་འདུག་ག་དེ་འདྲས་སོང་ཙང་དངོས་གནས་ད་རྒྱ་ནག་གི་གཞོན་སྐྱེས་འདི་གས་དེ་དམར་ཤོག་གཞུང་དང་བསམ་པའི་འདུ་ཤེས་ཀྱི་ཐོག་ནས་དེ་ག་ཉེ་པོ་བྱེད་བྱས་བསྡད་པ་ཡིན་ན་རྒྱ་ནག་ལ་ཡང་དངོས་གནས་རྒྱ་ནག་འདི་རྒྱུན་ལྡན་ཅན་གྱི་རྒྱལ་ཁབ་དང་ད་དམངས་གཙོ་དང་རང་དབང་དང་འདི་ཞེ་པོ་ཅིག་དེ་ཡོང་གི་མེད་ནས། ཕྲན་བུའི་རྒྱུན་ལྡན་ཅན་གྱི་རྒྱལ་ཁབ་ཆགས་ཡག་གི། ད་རེ་བ་དེ་ཞེ་དྲག་གི་མཐོང་ཡག་ཁག་པོ་ཆགས་བསྡད་བསམ་བྱུང། ད་ཡིན་ནའི་ལས་ད་རིང་གློ་བུར་ཐོབ་རྒྱག་དངོས་གནས་རྒྱ་ནག་ནང་ལོག་ལ་ཡ་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་དེ་ཚོ་ནང་ལ་ཡ་གཞོན་སྐྱེས་མང་པོ་དག་ཅིག་འདས་པའི་ཉིན་མོ་ཁ་ཤས་ཤིག་ནང་ལོག་ལ་ཡ་ཨ་མི་རི་ཀ་དང Australia དང་ཡུ་རོབ་དང་ཉི་ཧོང་དང་ད་བར་ལ་ཡ་རྒྱ་མིའི་བསླབ་གྲྭ་དེ་འདྲ་སྟོང་ཕྲག་མང་པོ་གང་ལྟར་མར་ཐོན་བྱས་ཁོང་ཚོའི་བསླབ་གྲྭའི་ནང་ལོག་ཡིན་ནའི་རེད་བསླབ་གྲྭའི་ཕྱི་ལ་ཡིན་ནའི་རེད་ཡིན་ནའི་རྔམ་སྟོན་ཁྲོམ་སྐོར་བྱས་བྱས་ཡིན་ནའི་རྒྱ་ནག་གཞུང་ལ་ཡ་ད་སྐྱོན་བརྗོད་བྱེད་ཡག་ད་དེ་ཚོ་བློ་ཁོག་ཆེན་པོ་ཞེ་པོ་ཅིག་འདུག་ཨང། འདི་ཚོའི་འགྱུར་ལྡོག་དེ་ཚོ་གང་འདྲ་རེད་ཅིག་མཚམས་མཚམས་ཅིག་དངོས་གནས་སེམས་པའི་ནག་ལོག་རེད་ཡ། ཡིད་མ་ཆེས་པ་ཅིག་ཁོ་ར་ལས་འགུལ་ཁོ་ར་བྱུང་བ་དེ་ལ་ཡ་ཧང་སང་ཡག་བྱུང་པའི་ག་ནས་དམིགས་བསལ་ཧང་སང་ཡག་ཅིག་དེ་ཡིན་པ་མ་ཟད་ཡིན་ནའི་ངས་བྱས་ནའི་དོན་སྙིང་ཐོག་ནས་བསམ་བཏང་པ་ཡིན་ནའི་ལས་འདི་དོན་སྙིང་ཆེན་པོ་ཞེ་པོ་ཅིག་རེད་བསམ་གྱི་འདུག་ད་དེ་ཚོའི་སྐོར་ལ་ཡ་གླེང་སློང་བྱེད་མཁན་མང་པོ་ཞེ་པོ་ཅིག་འདུག་ད་མི་ཚོས་ཚོད་དཔག་བྱེད་དགོས་པ་ཚོད་དཔག་བྱེད་དུས་ཙམ་པ་ཁ་ཤས་ཟེར་ཡག་བྱས་པ་ཡིན་ན་ད་རིང་གི་གཞོན་སྐྱེས་དེ་ཚོ་ལ་ཡ་གློ་བུར་ཐོབ་རྒྱག་འགྱུར་ལྡོག་ཕྱིན་མ་རེད། རྒྱུན་དུ་ང་ཚོས་མཐོང་བསྡད་ཡག་གི་ད་རྒྱ་ནག་མི་རིགས་རིང་ལུགས་ཀྱི་བསམ་བློ་ཤུགས་ཆེན་པོ་ཡོད་མཁན་ཁག་ཅིག་ཕྱི་ལོག་ཐོན་བྱས་ཡིན་ན་སྐད་རྒྱག་མཁན་སྦྱོར་བ་འདི་གས་དང་ད་རིང་མར་ཐོན་བྱས་ཡིན་ན་རྔམ་སྟོན་ཁྲོམ་སྐོར་བྱེད་གར་འགྲོ་མཁན་གཞོན་སྐྱེས་འདི་གས་དེ་མི་ལོགས་ཀ་རེད། ཁ་ཅིག་ཟེར་ཡག་བྱས་པ་ཡིན་ན་སྔོན་མ་ཡིན་ན་ཅིག་གཞུང་གིས་བྱེད་ཆོག་གི་འདི་གས་དེ་ད་མི་རིགས་རིང་ལུགས་ཀྱི་སྐད་བརྒྱབ་བྱས་ཅིག་ཐོན་མཁན་སྦྱོར་བ་ད་འདི་ཚོ་ཡིན་ན་བྱེད་བདེ་པོ་དང་རྟག་པར་ཐོན་བསྡད་ཀྱི་ཡོད་རེད་ཡིན་ནའི་ལས་ཨ་ནི་གཞོན་སྐྱེས་མང་ཆེ་ཅིག་སོ་སོའི་སེམས་ནང་སྐད་ཆ་དེ་བཤད་ས་མེད་དུས་བཤད་མ་ནུས་པ་བྱས་ཁ་ཁར་བསྡད་བསྡད་ཀྱི་ཡོད་རེད་བྱས་ཙང་ཁོ་ར་གཞོན་སྐྱེས་ཁོ་ར་ཡ་འགྱུར་ལྡོག་ཕྱིན་མ་རེད་ང་ཚོས་མཐོང་ཡག་གི་དུས་ཚོད་ལོགས་ཀ་ཞིག་དང་ཆ་རྐྱེན་ལོགས་ཀ་ཅིག་ནང་ལོག་ལ་ཡ་མི་ཚོགས་ལོགས་ཀ་ཞིག་མཐོང་བ་རེད་ཟེར་བྱས་བྱས་བཤད་མཁན་ཁག་ཅིག་འདུག་ད་ཡིན་ནའི་ཁ་ཤས་ཟེར་ན་དེ་འདྲ་མ་རེད་ཁོ་ཚོའི་ནང་ལོག་ལ་ད་མ་ཙང་ཅིག་མི་ཚོགས་ལོགས་ཀ་ཏོག་ཙམ་དེ་ཡོད་ཀྱི་རེད་ཡིན་ནའི་ལས་མི་མང་པོ་འདས་པའི་ལོ་གཉིས་གསུམ་ཞིག་ནང་ལོག་ལ་ཡ་འགྱུར་ལྡོག་ཞེ་པོ་ཕྱིན་བཞག་གཞོན་སྐྱེས་དེ་ཚོས་ཁོ་རང་ཚོ་སོ་སོའི་གནས་སྟངས་ཡིན་ནའི་རེད། རྒྱ་ནག་རྒྱལ་ཁབ་ལ་ཡང་ངོས་འཛིན་བྱེད་སྟངས་ཡིན་ནའི་རེད། ལྷག་པར་དུ་ད་རྒྱ་ནག་གཞུང་དམར་ཤོག་གི་སྲིད་བྱུས་དེ་ཚོ་ལ་ཡང་ངོས་འཛིན་བྱེད་སྟངས་འབྱོར་བ། དེ་ཚོ་ལ་ཡང་འགྱུར་ལྡོག་ཕྱིན་བྱས་གང་འདྲ་གཞོན་སྐྱེས་དེ་ཚོ་ལ་ཡང་ད་ད་རིང་ཁ་སང་ཡིན་ན་འགྱུར་ལྡོག་ཆེན་པོ་ཞེ་པོ་ཅིག་ཕྱིན་པའི་གང་འདྲ་རེད་ཤག་ཟེར་བྱས་ཟེར་མཁན་ཁག་ཅིག་འདུག་ད་གཞོན་སྐྱེས་དེ་ཚོ་དངོས་གནས་བསམ་བློ་གང་འདྲ་བཏང་ཡོད་མེད་དེ་ཚོའི་སྐོར་ལ་ཡང་དཔེར་ན་ཆ་བཞག་ན New York Times གི་རྒྱ་མོ་གསར་འགོད་ཡོན་ལི་ཟེར་མཁན་ཅིག། ཁོ་རང་གིས་ཁྲོམ་སྐོར་འགྲོ་མཁན་བཅུ་ཙམ་ཅིག་ལ་ཡང་སྐད་ཆ་དྲིས་བྱས་རྩོམ་ཡིག་རིང་པོ་ཞིག་བྲིས་ཤག་ལ་ད་ག་ནང་བཞིན་ཁོ་རང podcast རྒྱ་སྐད་ནང་ཅིག་ཡོད་པ་རེད་བཅར་འདྲི་ཞུས་པ་དེ་ག་དེ་རྒྱ་སྐད་རང་ནང་གཏོང་རྒྱུ་ཞིག་འདུག་བྱས་ཙང་འདིར་བལྟས་པ་ཡིན་ན་ཁོ་ཚོའི་བསམ་བློའི་གཏོང་ཕྱོགས་དེ་ཚོ་མང་པོ་ཞེ་པོ་ཞིག་ད་དངོས་སུ་རང་མི་སོ་སོ་ཚོས་ང་ག་རེ་བྱས་བྱས་ཕྱིན་པ་ང་ག་འདྲ་བསམ་བློ་ག་འདྲ་འཁོར་བྱུང་དེ་ཚོ་གང་ག་བཤད་འདུག་ཨང་འདི་བཤད་དུས་ཡིན་ན་དམིགས་བསལ་ད་ག་འདྲ་གཞོན་སྐྱེས་དེ་ཚོའི་འགྱུར་ལྡོག་དང་དེ་ཚོ་ད་གིན་ངས་ཞུས་པའི་ངའི་ལྟ་བ་དེ་གཉིས་ཡོད་རེད་པ་གཉིས་ཆ་ངས་བྱས་ན་འདིས་བདེན་པ་མེད་འགྲོ་བསམ་ཙང་རེད་འདུག་ད་དེ་ཚོའི་ནང་ལྟ་དུས་ཙམ་པ་ད་ལྟའི་གཞོན་སྐྱེས་ཚོས་ཁོ་རང་ཚོའི་ད་ལྟའི་དཔལ་འབྱོར་དང་སྤྱི་ཚོགས་དང་དེ་ཚོའི་འཚོ་བའི་གནས་སྟངས་དང་རྒྱ་ནག་རྒྱལ་ཁབ་ཁོ་རའི་མདུན་ལམ་ལ་ཡང་ཡིན་ན་སེམས་ཁྲལ་ཆེན་པོ་དང་མདུན་ལམ་མེད་པ་ཞིག་མཐོང་མཁན་ཅིག་ཤུགས་ཆེན་པོ་ཡིན་ས་རེད་དཔེར་ན་ཆ་བཞག་ན་འདི་ནང་ལ་ཡང་མི་བཅུ་ཙམ་སྐད་ཆ་དྲིས་ཤག། བཅུའི་ནང་ནས་གཞོན་སྐྱེས་གཉིས་ཀྱིས་རྗེས་མ་ང་ཚོ་ད་སྤུ་གུ་ད་ཁྱོན་ནས་སྐྱེ་གི་མིན་ད་ད་ང་ཚོ་ད་མི་ཚོགས་འདི་དེ་ཐ་མ་བྱེད་ཅིག་བསྡད་དགོས་འདུག་ཅེས་ལབ་ཤག་འདི་ནས་འདི་ནང་ནས་མི་བཞི། ད་རྒྱ་ནག་ལ་དེ་བསྡད་ཀྱི་མེད་ཕྱི་རྒྱལ་ལ་ཡར་སྤོས་འགྲོ་གི་ཡིན་ན་ཅེས་སྤོས་བྱས་འགྲོ་གི་ཡིན་ཞེས་བྱས་ལབ་བཞག་ཨ་ནི་དེས་མ་ཟད་ཡིན་ན་གཞོན་སྐྱེས་གཅིག་ཁོ་རང་དྲ་ལམ་གྱི་འདིར་ལས་ཀ་བྱེད་བྱས་ལག་རྩལ་གྱི་ལས་ཀ་ཞིག་ཡིན་ཟེར་བཞག་ལག་རྩལ་ལས་ཀ་དེའི་བཟོ་ཚོང་ལས་ཁང་དེ་མར་སྒོ་བརྒྱབ་རྗེས་ཁོ་རང་ལས་ཀ་ཤོར་བའི་རྗེས་ཁོ་རང་ད་དེ་རིང་ཁ་སང་ལས་ཀ་གསར་པ་ཁོ་ཚེ་སྐོར་མེད་འདི་ནས་ག་རེ་མཐོང་འདུག་ཟེར་ན་ཁོ་ཚོའི་ཅིག་བསམ་པའི་གནས་སྟངས་ཅིག་ཡོད་རེད་པ་འདི་ཡིན་ན་ཞེ་པོ་ཅིག་མཐོང་ཐུབ་ཀྱི་ཡོད་ས་རེད་བྱས་ཙང་དེ་ཚོར་བལྟས་པ་ཡིན་ན་ད་དེ་རིང་ཁ་སང་རྒྱ་ནག་གི་གཞོན་སྐྱེས་དེ་ཚོ་དེའི་སྔོན་ལ་ཡ། ཞི་ཅིན་ཕིང་གིས་རྒྱ་ནག་གི་རྨི་ལམ་ཟེར་ལབ་བྱས་འཛམ་བུ་གླིང་ནང་ལོག་གི་སྟོབས་ཆེ་ཤོས་རྒྱལ་ཁབ་བྱེད་ཡག་དང་དེ་འདྲས་ཀྱི་ཁོ་རང་ཚོའི་ཕུགས་བསམ་དང་ངར་སྐད་དང་འཕྲུལ་སྣང་དང་དེ་ཚོ་མང་པོ་ཞེ་པོ་ཅིག་ཡོད་རེད་པ། འདི་ཚོ་ནས་ཡིན་ན་ད་འདས་པའི་ཕལ་ཆེར་ལོ་གཉིས་ནང་ལོག་ལ་འདི་ག་སྒང་ག་མར་ཞིག་བྱས་འདི་ག་སྒང་ག་མར་འཕྲུལ་ལོར་ཐེ་བྱས་དེ་རིང་ཁ་སང་ཞེ་པོ་ཅིག་གི་མདུན་ལམ་ལ་ཡ་གང་དག་ཡིད་ཆེས་མེད་པའི་གཞོན་སྐྱེས་ཆགས་ཡོད་པ་དེ་ཡིན་ན་ཕལ་ཆེར་གསལ་པོ་རེད་བཞག་བསམ་གི་འདུག།

སྔོན་མ་ཡིན་ན་མི་དེ་ཁྲིད་འགྲོ་བ་ཀླད་སྟོན་པ་ཧ་གོ་གི་ཡོད་མ་རེད་མི་དེ་ངོ་ཤེས་གི་མེད་ད་ད་མི་ངོ་ཤེས་པ་ཆགས་སོང་ནི་ད་ཡང་ས་མཐོང་ཡག་ཡོད་པ་ཆགས་འདུག་ཨ་འདི་དང་གཅིག་པ་རེད་བསམ་གི་འདུག་དེའི་སྔོན་ལ་ཡིན་ན་རྒྱ་ནག་ནང་ལོག་གཞོན་སྐྱེས་དེ་ཚོས་རྒྱ་ནག་གཞུང་སྡུག་ཅག་བྱེད་ཀྱི་འདུག་ཨ་རྒྱ་ནག་གཞུང་གི་བྱེད་སྟངས་དེ་འགྲིག་གི་མི་འདུག་ཨ་ད་ལྟའི་རྒྱ་ནག་གི་སྤྱི་ཚོགས་ཀྱི་གནས་སྟངས་དེ་ཡིན་ན་རྒྱུན་ལྡན་ཅན་ཅིག་རེད་མི་འདུག་འདི་ལ་ཡ་དངོས་གནས་བསྒྱུར་བཅོས་གཏང་དགོས་བསམ་པའི་བསམ་བློ་ཅིག་མེད་དུས་ཙམ་པ་རེད་ཨ་རྒྱ་ནག་ནང་ལོག་སྐྱོན་དང་གཞུང་གི་སྐྱོན་དང་དེ་ཚོ་སྒང་ག་མཐོང་གི་ཡོད་མ་རེད། ད་རིང་གི་གནས་ཚུལ་དེ་ཚོ་སྒང་ག་བརྒྱུད་བྱས་ངས་བྱས་ན་རྒྱ་ནག་ནང་ལོག་གི་ད་གཞོན་སྐྱེས་ཚང་མ་མིན་པ་ཡིན་ན་ལས། འདི་ནང་བརྒྱ་ཆ་ཆེན་པོ་ཞེ་པོ་ཅིག་གཉིད་སད་པའི་བཟོ་ལྟ་བྱས་བྱས་ང་ཚོའི་འདོད་པ་ལ་ཡང་ལས་ཀ་བྱེད་ས་ཡང་མི་གཅིག་ངོ་ཤེས་པའི་བཟོ་ལྟ་བྱས་བྱས་ད་ད་ནས་བཟུང་བྱས་ཡིན་ན་ཕར་དུ་འགྲོ་དུས་ཙམ་པ་རྒྱ་ནག་གཞུང་གིས་ལས་ཀ་སྡུག་ཅག་བྱས་པ་ཡིན་ན་ཨོ་ད་འདི་འགྲིག་མི་འདུག་བསམ་པའི་བསམ་བློ་དེ་ངོས་འཛིན་བྱེད་འདུག་བསམ་གྱི་འདུག། ད་ག་ནང་བཞིན་གྱི་རྒྱ་ནག་གི་ད་སྤྱི་ཚོགས་ནང་ལོག་ལ་སྐྱོན་ཆ་དང། རྒྱུན་ལྡན་མིན་པའི་དེ་འདྲས་མང་པོ་ཞེ་པོ་ཅིག་ཡོད་རེད་པ་དེ་ཚོ་ཚང་མ་ལོག་སྔོན་མ་གང་དག་ཁོང་ཚོས་ཁ་ལྕེ་དེ་མཐོང་གི་ཐུབ་ཀྱི་ཡོད་མ་རེད་བསམ་གི་འདུག་ད་དེ་ཚོ་སྒང་ག་མཐོང་མཁན་ཆགས་པ་རེད་བསམ་གི་འདུག་དེ་ཚོ་མཐོང་མཁན་ཆགས་པའི་གཞུག་གུ་དེར། ཨ་དངོས་གནས་རྒྱ་ནག་རྒྱལ་ཁབ་འདི་ལ་ཡ་འགྱུར་ལྡོག་འགྲོ་ཡ་དང་དེ་འདྲས་ཀྱི་ཨ་ནི་ད་མདུན་ལམ་དེ་གཞི་ནས་ཅིག་འགོ་འཛུགས་ཀྱི་ཡོད་རེད་བསམ་གི་འདུག་ད་བྱས་ཙང་ག་ད་རིང་གི་ལས་འགུལ་འདིའི་དོན་སྙིང་དང་དེ་ཚོ་མི་མང་པོ་ཅིག་གིས་ཡིན་ན་འདི་སྔོན་གྱི་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་དམངས་གཙོའི་ལས་འགུལ་དང་བསྡུར་བ་བྱེད་གི་འདུག་ངས་བྱས་པ་ཡིན་ན་འདི་གཉིས་བར་ལ་འདྲ་པོ་ཡོད་རེད་དེ་ལས་ཡིན་ན་ལས་དོན་སྙིང་ཆེ་ཤོས་ཅིག་ག་རེ་འདུག་ཟེར་ན། ད་གཅིག་སྟོང་དགུ་བརྒྱ་གྱ་དགུ་ལོའི་ལས་འགུལ་དེ་ཚོ་ངས་ད་གིན་ཞུས་པ་ནང་བཞིན་བྱས་ང་ཡང་ཕ་གིར་པེ་ཅིན་ལ་ཡང་བདུན་ཅུ་དོན་གྲངས་ཀྱི་མཇུག་དེ་ནས་བྱས་པེ་ཅིང་བསྡད་བྱས་ཡིན་ན་དེའི་སྐབས་དེར་རྒྱ་ནག་ད་དངོས་གནས་རང་གི་དཔེ་སྒོ་ཕྱེ་མི་དེ་ཚོའི་བསམ་བློ་གུ་ཡངས་ཆགས་བྱས་ཡ་གི་དུས་ཚོད་གལ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད་རྒྱ་བསྐྱར་རང་འདི་ཡིན་ན་གཅིག་སྟོང་དགུ་བརྒྱ་གྱ་དགུ་ལོའི་དམངས་གཙོའི་ལས་འགུལ་དེ་ཧ་ལམ་འདིའི་དུས་རབས་འདི་སྒོ་ཕྱེ་བསྒྱུར་བཅོས་བཏང་རྒྱ་ནག་མི་དམངས་དེ་ག་དེ་ཕྱི་རྒྱལ་ལ་སློབ་སྦྱོང་བྱེད་ཡག་དང་དམངས་གཙོའི་ལས་འགུལ་སྤེལ་ཡག་དང་རྒྱ་ནག་དམངས་གཙོ་ཅན་ལ་འགྱུར་ཡག་གི་སེམས་ཤུགས་དང་དེ་ཚོ་ཡོད་རེད་པ་ལེའུ་དེའི་ཤོག་གུ་མཐའ་མ་དེ་བཟོ་འདྲ་ཆགས་བསྡད་ཡོད་རེད་བསམ་གི་འདུག། གང་དག་ལས་འགུལ་འདིའི་དུས་རབས་འདི་མཇུག་བསྒྲིལ་བའི་ཤོག་གུ་མཐའ་མ་དེ་ཆགས་བསྡད་ཡོད་རེད། ད་ད་ལྟའི་ལས་འགུལ་འདི་ངས་བྱས་ན་ལྡོག་ཕྱོགས་བྱས་བྱས། ད་རེས་འདི་ཡིན་ན་རྒྱ་ནག་མི་དམངས་ཚོས་བསྐྱར་དུ་ཡང་རྒྱ་ནག་ནང་ལོག་ལ་ཡ་བསྒྱུར་བཅོས་བཏང་བྱས་ད་ད་ལྟའི་གནས་སྟངས་འདི་འདུག་སེ་མུ་མཐུད་བྱས་བསྡད་ན་འགྲིག་མི་འདུག་བསམ་སྟངས་ཅིག་གིས་རྒྱ་ནག་འདི་རྒྱུན་ལྡན་ཅན་གྱི་རྒྱལ་ཁབ་ཆགས་ཡ་དང་མི་དམངས་ཚོས་སོ་སོའི་ཐོབ་ཐང་འབད་བརྩོན་བྱེད་ཡ་གི་ལེའུ་གསར་པ་ཅིག་སྒོ་འབྱེད་བྱས་ལེའུ་གསར་པ་དེའི་ཤོག་ལྷེ་དང་པོར་ཆགས་བསྡད་ཡོད་རེད་བསམ་གྱི་འདུག་དེ་དང་སྔ་མོའི་ལས་འགུལ་དེ་ནི་ལེའུ་གཅིག་གི་ཤོག་ལྷེ་མཐའ་མ་དེ་དང་ད་རིང་གི་ལས་འགུལ་དེ་ནི་ལེའུ་གསར་པ་ཅིག་གི་ཤོག་ལྷེ་དང་པོར་ཆགས་ཡོད་ས་རེད་དྲན་གྱི་འདུག་བྱས་བྱས་ད་ད་རིང་ང་ཚོའི་ཕར་སྐྱེལ་སྐྱེལ་ཞིབ་ལས་རིམ་དེ་མཇུག་བསྒྲིལ་གྱི་ཡིན་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།